ཨ་མི་རི་ཀའི་ནོར་སྲིད་ལྷན་ཁང་གིས་གསལ་སྟོན་གནང་དོན་ད་དུང་དབྱི་རན་གྱི་དབྱི་སི་ལ་མེ་གསར་བརྗེ་དམག་དཔུང་གི་དྲ་ལམ་གློག་རྡུལ་དམག་སྤྱི་ཁང་གི་དཔོན་རིགས་དྲུག་ལ་ཉེས་ཆད་བཅད་གནང་ཡོད་པ་དང་རྒྱུ་མཚན་ནི་ཁོང་ཚོས་ཨ་མི་རི་ཀ་དང་གཞན་པའི་ས་ཁུལ་གྱི་འགག་རྩའི་རྨང་གཞིའི་སྒྲིག་ཆས་ལ་གདུག་རྩུབ་ཆེན་པོས་དྲ་ལམ་གྱི་ཐོག་ནས་རྒོལ་རྡུང་གི་ལས་འགུལ་སྤེལ་གྱི་ཡོད་པས་ཡིན་པའི་འགྲེལ་བརྗོད་གནང་ཡོད་པ་རེད།

ད་རེས་ཀྱི་གཟའ་འཁོར་སྔོན་མའི་རྒོལ་རྡུང་དེ་ནི་ཟླ་བ་བཅུ་པའི་ནང་དབྱི་སི་རལ་དང་ཧ་མ་སི་དབར་དམག་འཁྲུག་ལངས་པ་ནས་བཟུང་དཀྱིལ་ཤར་ས་ཁུལ་ལ་ཨ་མི་རི་ཀའི་དམག་དཔུང་ལ་རྒོལ་རྡུང་གི་དོན་རྐྱེན་ཐེངས་དང་པོ་དེ་ཡིན་པ་རེད་ཨ་མི་རི་ཀའི་ནོར་སྲིད་ལྷན་ཁང་གིས་གསལ་སྟོན་གནང་དོན་སྤྱི་ཁྱབ་ཁང་དབྱི་རན་དང་ཧོང་ཀོང་ལ་ཡོད་པའི་ཁེ་ལས་བཞི་པོ་དེ་དག་ལ་ཉེས་ཆད་བཅད་གནང་ཡོད་པ་དང་རྒྱུ་མཚན་ནི་ཁེ་ལས་བཞི་པོ་དེ་དག་གིས་དབྱི་རན་གྱི་ཁེ་ལས། PKGB དང་དེའི་འགོ་ཁྲིད་ཧ་མ་ཏེ་ཌེག་ཧན་གྱིས་ཆེད་དུ་དངོས་ཟོག་ཉོ་སྒྲུབ་བྱས་ཡོད་པ་རེད་ཁེ་ལས་དེའི་འགོ་ཁྲིད་ཌེག་ཧན་ནི་དབྱི་རན་གྱི་དམག་དོན་སྒྲིག་འཛུགས་གསར་བརྗེའི་རུ་ཁག་ཚུད་པའི་དབྱི་རན་གྱི་དམག་མི་ཚོགས་ཁག་མང་པོར་རྒྱབ་སྐྱོར་བྱེད་མཁན་ཞིག་ཡིན་པ་རེད་ཨ་མི་རི་ཀའི་ནོར་སྲིད་ལྷན་ཁང་གིས་ཧོང་ཀོང་གི་ཁེ་ལས་གསུམ་དེ་དག་གིས་དབྱི་རན་གྱི་མེ་ཤུགས་འཕུར་མདའ་དང་ཁ་ལོ་པ་མེད་པའི་གནམ་གྲུ་ཉོ་སྒྲུབ་བྱེད་མཁན་གྱི་མིང་ཐོའི་ནང་གསལ་སྟོན་གནང་ཡོད་པ་དང་སྤྱི་ཁྱབ་ཁང་ཧོང་ཀོང་ལ་ཡོད་པའི་རྒྱ་ནག་གི་རྡོ་སྣུམ། སོལ་རླངས་ཚད་ཡོད་ཁེ་ལས་ལ་ཡང་རེས་གཟའ་པ་སངས་ཉིན་ཉེས་ཆད་བཅད་གནང་ཡོད་པ་རེད། ཨ་མི་རི་ཀའི་ནོར་སྲིད་ལྷན་ཁང་གིས་ཁེ་ལས་དེ་ནི་དབྱི་རན་གྱི་གསར་བརྗེའི་དམག་གི་རུ་ཁག་གི་ཚབ་བྱེད་མཁན་གྱི་ཁེ་ལས་ཤིག་ཡིན་པའི་གསལ་སྟོན་གནང་ཡོད་པ་རེད་ཡང་ཨ་མི་རི་ཀའི་ནོར་སྲིད་ལྷན་ཁང་གིས་གསལ་སྟོན་གནང་དོན་ཁེ་ལས་དེས་རིན་ཐང་ཨ་སྒོར་དུང་ཕྱུར་ཁ་ཤས་གནས་པའི་དབྱི་རན་གྱི་ཚོང་ཟོག་ཚོང་སྒྱུར་བྱེད་རྒྱུའི་གན་རྒྱ་བཞག་ཡོད་པ་མ་ཟད་ཁེ་ལས་དེས་རྒྱ་ནག་གི་ཁེ་ལས་ནང་ཐེ་ཞུགས་བྱས་ནས་དབྱི་རན་ལ་ཁེ་ཕན་ཐོབ་ཐབས་བྱེད་ཀྱི་ཡོད་པའི་གསལ་སྟོན་ཀྱང་གནང་བཞག། ཝ་ཤིང་ཏོན་ལ་བཅའ་སྡོད་རྒྱ་ནག་གི་གཞུང་ཚབ་ཁང་གི་མགྲིན་ཚབ་པ་ལིའུ་ཕེང་ཡུས་ཀྱིས་ཉེས་ཆད་བཅད་གནང་བ་དེར་སྐྱོན་བརྗོད་བྱས་ནས་བཤད་དོན་སྐྱོན་བརྗོད་དེ་དག་ཚང་མ་ཕྱོགས་རྐྱང་པའི་ཉེས་ཆད་ཞིག་དང་མིག་བཙུམ་ནས་ལོང་བའི་བྱ་སྤྱོད་ཞིག་ཡིན་པས་དེས་ཚབས་ཆེའི་རྒྱ་ནག་གི་ཁེ་ཕན་ལ་གནོད་སྐྱོན་བཟོས་ཡོད་པས་རྒྱ་ནག་ཕྱོགས་ནས་དེར་དོ་སྣང་གཏིང་ཟབ་བྱེད་རྒྱུ་དང་སེམས་ཐག་གཙང་བཅད་ཀྱིས་འགུལ་སྐྱོད་དེར་ངོ་རྒོལ་བྱེད་རྒྱུ་ཡིན་ཞེས་བཤད་ཡོད་པ་རེད། དབྱི་རན་ལ་ཡོད་པའི PKGB ཡི་ཡན་ལག་ཁེ་ལས NSMI ལ་ཡང་རེས་གཟའ་པ་སངས་ཀྱི་ཉེས་ཆད་དེ་རྣམས་ཚུད་ཡོད་པ་རེད་ཉེས་ཆད་བཅད་པའི་ཁེ་ལས་དེ་དག་ཚང་མའི་དཔལ་འབྱོར་ཨ་མི་རི་ཀས་བཀག་སྡོམ་གནང་ཡོད་པ་མ་ཟད། ཨ་མི་རི་ཀའི་ཁེ་ལས་ཀྱིས་ཁོང་ཚོ་མཉམ་དུ་ཚོང་ལས་བྱས་པ་དང་འབྲེལ་ལམ་བྱས་པ་ཡིན་ན་ཁོང་ཚོར་ཡང་ཉེས་ཆད་འཕོག་རྒྱུའི་ཉེན་ཁ་ཡོད་པ་རེད།